སྟེ། རྒྱུ་མཚན་དེ་ལྟར་ཕྱེ་ན་ནི་སྣང་ལས་སྟོང་པ་སྐྱེས་པ་འདྲ། སྟོང་ལས་སྣང་བ་སྐྱེས་པ་འདྲ་ཞེས་དང། དེ་བཞིན་སྣང་བ་སྟོང་ཕྱོགས་དང། སྣང་བ་བདེན་པར་མེད་པ་སྟེ་སྣང་བ་ལས་ནི་སྐྱེ་བ་འདྲ་སྣང་བའི་ཕྱོགས་ནས་བལྟས་ན་ནི། སྣང་བ་ཅི་དགར་བྱེད་པ་སྟེ་སྣང་བ་རང་བཞིན་མེད་པ་ལས་སྣང་བ་སྐྱེས་པ་ཁོ་ན་འདྲ། ཀུན་རྫོབ་བདེན་པ་ཐབས་སུ་གྱུར་པ་དང་དོན་དམ་བདེན་པ་ཐབས་བྱུང་གྱུར་པ་སྟེ་ཐ་སྙད་ལ་ནི་མ་བརྟེན་པར། དམ་པའི་དོན་ནི་དམ་པའི་དོན་ནི་རྟོགས་མི་ནུས། སྣང་བའི་སྒོ་ནས་སྟོང་པ་ཉིད་ཞེས་གསུངས་པ་ལྟར་རོ། མཆོད་ཡུལ་དུ་མཆོད་རྫས་ལ་སོགས་པ་སྣང་བ་དེ་ཐམས་ཅད། ཐོག་མར་སྟོང་པའི་རྣམ་འགྱུར་དུ་འཆར་བ་ལ་བསླབས་ཏེ། ཤར་བ་ན་སྟོང་པ་ཉིད་དང། དབྱེར་མི་ཕྱེད་པའི་བདེ་བ་ཆེན་པོའི་རྣམ་འགྱུར་དུ་འཆར་བ་ལ་བསླབས་ཏེ། བདེ་ཆེན་ལྷན་ཅིག་སྐྱེས་པའི་ཡེ་ཤེས་ཉིད་སྣང་བ་མཆོད་རྫས་སོགས་དེ་དང་དེའི་སྣང་བ་ཡིན་པར་མོས་པ་བརྟན་པོ་བྱའོ། དེ་ནི་བླ་མེད་ཀྱི་སྙིང་པོའི་ཡང།

འདི་ཕྱི་སྔོན་ལས་རང་ཉིད་བླ་མ་ལ་གང་འདུལ་སེལ་བའི་སྐུ་ལས་ཡོད་སྲིད་དུ་ཆོས་སྤྱོད་གྲུབ་པའི་སྣོད་བཅུད་གྱེན་ལོངས་པའི་དག་པ་རང་རྒྱུད་འབའ་ཞིག་ཡོད་ཁྱོད་ཀྱིས་བཀོད་པའི་མཆོད་པ་སྤེལ་གསོ་མཚུངས་པར་བརྗོད། འོ་དེ་ཡས་ཀྱིས། འདི་ཕྱི་སྔ་ལས་དང་པོ་ནས་མགོ་ཚུད་ཡས་དེ་ཡིན་ན། རང་ལྷ་ཡི་སྣོད་བཅུད་དང་འདྲེས་པའི་སྒོ་ནས་འདོན་པ་ཡིན་ན་ནི་འདི་ཕྱི་སྔ་ལས་འདོན་འགྲིག་རེད། དེ་མ་བྱས་ན་ལས་དང་པོ་བ་ནང་བཞིན་རྒྱུ་བ་ཆོས་སྤྲུལ་ནང་ཡོད་བ་ནང་བཞིན་བྱས་ན་སྤྱོད་འགྲོས་སེམས་བསྐྱེད་ཚད་མེད་ལ་སོགས་པ་སྔོན་དུ་གཏོང། དེ་ནས་བཞི་ནི། གསུམ་པ་བ་ལ་སོགས་པ་ཚུལ་འགྱུར་ཡས་ཀྱིས་ནི་སྟོང་སྦྱོང་བྱེད།

བྱང་ཆུབ་སེམས་རིན་པོ་ཆེ་དེ་ཀུན་སློང་མ་བཅོས་ན་ཡོང་མ་རེད་བ། དལ་འབྱོར་དོན་ཆེ་རྙེད་དཀའ་ནས་བཟུང་སྟེ་རིམ་པས་རིམ་པས་བྱས་ཏེ་བློ་སྦྱོང་གིན་སྦྱོང་གིན་བྱས་ནས་ནི་རབ་དཀར་དགེ་སེམས་དངོས་གནས་མ་སླེབས་ན་མ་གཏོགས་ད་ག་ཟེར་སློབ་བུ་ཐོག་ཆགས་ཚོས་རང་དགའ་རྒྱལ་སྲིད་ཅིག་སྐྱེ་ཐུབ་མ་རེད་བ། ཤ་དལ་འབྱོར་དོན་ཆེ་རྙེད་དཀའ་ནས་བློ་སྦྱོང་བྱས་ནས་བྱང་ཆུབ་ཀྱི་སེམས་ལ་ཐུག་ཐུག་བར་དུ་སྦྱང་བྱས་ནས་ནི། དེ་ལྟ་བུ་བྱང་ཆུབ་ཀྱི་སེམས་རིན་པོ་ཆེ་དེའི་ངང་ནས། བདག་དང་མཁའ་མཉམ་མ་རྒན་སེམས་ཅན་དང། མཁའ་མཉམ་ཟེར་དེ་ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད། ཨོ་དེ་དག་ཚང་གཅིག་ཚང་མ་ཚང་གཅིག་ཨེ་ནས་མ་རྒྱལ་གྱི་སེམས་སྐྱེས་ཟིན་ཏེ་རང་གི། དེ་ནས་མ་ཤ་ད་རེད་ཟེར། དེ་ནས་ཇི་སྲིད་བྱང་ཆུབ་སྙིང་པོ་བ་ཟེར་བྱང་ཆུབ་སྙིང་པོ་ཟིན་ཏེ་སངས་རྒྱས་ཀྱི། གོ་འཕོ་མ་ཐོགས་ཀྱི་བར་དུ་ཟེར། བླ་མ་དཀོན་མཆོག་སོགས་ལ་བཅོས་སུ་བསྒྲུབ་ན་མོ་མགོ་རུམ་པའི་ན་མོ་བུདྡྷ་ཡ་ན་མོ་དཱ་མ་ཡ་ན་མོ་སངྒྷ་ཡ་ཟེར། ད་དེ་གསང་འདི་དག་སྐད་ཅིག་ན་དུ་བྱེད། ང་རང་ཚོ་ནོར་འཁྲུལ་བྱས་ན་བླ་མ་ལ་བཅོས་སུ་བཅུག་སངས་རྒྱས་ལ་བཅོས་སུ་བཅུག་ལ། དགེ་འདུན་ལ་བཅོས་སུ་བཅུག་ཟེར་ཏོག་ཙེ་ཟ་ན་ཡང་འགྲིག་གི་རེད། ཡང་ན་ན་མོ་གུ་རུ་བྷྱཿ་ཟེར་འདུག་སེ་ཟེར་ན་ཡང་འགྲིག་གི་རེད། གུ་རུ་ཞེས་པ་དེ་ལྕི་བ་ཟེར་དེ་གུ་རུ་ཟེར་དེ་ང་རང་ཚོ་བོད་སྐད་ལ་ཚུར་བསྒྱུར་བ་ཡིན་ན་ལྕི་བའི་དོན་དག་རེད། ལྕི་བ་ཟེར་ཡས་དེ་ག་རེ་ཟེར་ན་ཡོན་ཏན་སྒོ་ནས་ལྕི་བ་ཟེར་བླ་མ་ལ་ཡོན་ཏན་སྒོ་ནས་ལྕི་བ་ཡོད་ཙ་ན་གུ་རུ་བྷྱཿ་ཟེར་དེ་འདུག་སེ་ལབ་ཡིན་མི་རེད། བུདྡྷ་ཟེར་དེ་ཁོང་དུ་ཆུད་པ་ཞིག་རེད་བ་བུདྡྷ་ཟེར་དེ་ཁོང་དུ་ཆུད་པ། སྤོབས་པ་ཁོང་དུ་ཆུད་པ་རྒྱས་པ་ཨ་དེ་འདྲ་ལབ་དགོས་པ་རེད། ག་རེ་རྒྱས་པ་རེད་ཟེར་ན་ང་རང་ཚོ་པད་མ་ལ་ཡང་བུདྡྷ་ཟེར་དགོས་རེད་མེ་ཏོག་པད་མ།

ག་རེ་བརྫིས་པ་རེད་ཟེར་ན་རང་ཉམས་སུ་ལེན་པའི་གང་ཟག་དེས་སྡུག་བསྔལ་ལ་ཡག་ཐག་ར་ཅིག་གིས་ཡར་འཐེན་བསྡད་ཀྱི་དེ་ལ་བརྫིས་པ། ཧོ་དེས་ཆུ་ལ་བཅོས་སུ་ཆུ་བོ་བསྲེགས་ཏེ། ན་མོ་སངས་དགའ་ཡར་བསྲེགས་ཏེ། ན་མོ་སངས་དགའ་ཡར་བསྲེགས་ཏེ་དགེ་འདུན་བསྲེགས་རུང་བ། སངས་དགའ་ཞེས་པ་དེ་མི་འཆི་བ་ལས་གྱུར་པ་རེད་ཟེར་མི་འཆི་བ་བསྲེགས་ནས་དེ་ག་རེ་ཟེར་ན། ཁ་ཁ་བྲལ་རྒྱུ་མེད་པ། དགེ་འདུན་དཀོན་མཆོག་གི་ངོ་མ་དེ་ག་རེ་རེད་ཟེར་ན། ཧ་ནི། ཕ་ལོང་ཐོག་གོ་རུ་བ། ཕ་ལོང་མཐོང་ན་མ་གཏོགས་དགེ་འདུན་བཀོལ་ཆོག་སྟོང་ཉིད་སྔོ་སོགས་དུ་གཏོགས་ཚར་ན་མ་གཏོགས་དགེ་འདུན་བཀོལ་ཆོག་གྲངས་ཚུལ་གྱི་མ་རིག་པ། སྟོང་ཉིད་སྔོ་སོགས་དུ་གཏོགས་ཚར་སོང་ན་མཐའ་དཔག་ལས་མི་མཆིས་པ་འགྲོ་བར་བ། མཐའ་དཔག་ཏུ་ཁོ་གཉིས་ཁ་བྲལ་ཡང་མེད་པ། དོན་ནང་ཡང་ནི་མཐའ་དཔག་ལས་ཟློག་བོ་མ་རིག་པ་སྟོང་ཉིད་སྔོ་སོགས་དུ་གཏོགས་ཚར་སོང་ན། འོ་དེ་ཡིན་ཟེར་ན་དགེ་འདུན་གྱི་ཡིད་ཀྱིས་འདོད་གསང་འགའ་ཞིག་པ་དེ་མི་མཆིས་པ་གང་ལ་མི་མཆིས་པ་ཡིན་ཟེར་ན། མཐའ་དཔག་ལས་མི་མཆིས་པ་ཡིན།

ཕ་ཁྱོད་ཀྱི་སྐུ་དང་བདག་གི་ལུས་ཕ་ཁྱོད་ཀྱི་གསུང་དང་བདག་གི་ངག་ཕ་ཁྱོད་ཀྱི་ཐུགས་དང་བདག་གི་ཡིད་དོན་དབྱེར་མེད་གཅིག་ཏུ་བྱིན་གྱིས་རློབས་ཟེར་བ་དེ་དང་གཅིག་པ་རེད། རང་ཉིད་བླ་མ་ལྷ་ཡི་ངོ་བོ་འགྱུར་རྒྱུ་མེད་པ་ཡིན་ན་ཨ་ནི་སྨོན་ལམ་རྒྱབ་ནའང་ཕན་ཡས་མ་རེད་སྨོན་ལམ་སྟོང་པ་རྒྱབ་པ་རེད་པ། རང་ཉིད་མ་འོངས་པ་ནང་ལ་བླ་མའི་ངོ་བོ་སངས་རྒྱ་རྒྱུ་ཡོད་པ་ཡིན་ཙང་ཨ་ནི་ཕ་ཁྱོད་ཀྱི་སྐུ་དང་བདག་གི་ལུས། ཨ་དེ་འདྲ་བྱས་ན་བདག་ཉིད་བླ་མ་ལྷར་གྱུར་ནས་ཟེར་རང་ཉིད་ནི་མ་འོངས་པ་ནང་ལ་སེམས་ཅན་ཐམས་ཅད་ཀྱི་དོན་དུ་བླ་མ་ལྷ་ཡི་ངོ་བོ་ལ་གྱུར་བྱས་ཨ་ནི་སེམས་ཅན་ཐམས་ཅད་ཀྱི་དོན་བྱེད་ཀྱི་ཡིན་ཟེར། བདག་ཉིད་བླ་མ་ལྷར་གྱུར་ནས་སེམས་ཅན་ཐམས་ཅད་བླ་མ་ལྷ་ཡི་གོ་འཕང་མཆོག་ལ་འགོད་པར་བྱ་ཟེར། མ་སེམས་ཅན་ཐམས་ཅད་ཀྱི་དོན་དུ་བདག་གིས་ཚེ་འདི་ཉིད་ལ་མྱུར་བ་མྱུར་བར་གདོད་མའི་སངས་རྒྱས་བླ་མ་ལྷ་ཡི་གོ་འཕང་མངོན་དུ་བྱས། མ་སེམས་ཅན་ཐམས་ཅད་སྡུག་བསྔལ་ལས་བསྒྲལ་བདེ་ཆེན་སངས་རྒྱས་ཀྱི་ས་ལ་འགོད་པར་བྱ། དེ་ཡི་ཕྱིར་དུ་ལམ་ཟབ་མོ་བླ་མ་ལྷ་ཡི་རྣལ་འབྱོར་ཉམས་སུ་བླང་བར་བགྱིའོ་ཟེར་དེ་ཁྱད་པར་གྱི་སེམས་བསྐྱེད་ཟེར་མཁན་དེ་བྱས། ད་ནང་མཆོད་དང་མཆོད་རྫས་རྣམས་བླ་མེད་ཀྱི། ཆོ་ག་གང་ཡང་རུང་བ། བླ་མེད་ཀྱི་ཆོ་ག་གང་ཡང་རུང་བ་ལྟར། དགེ་སློང་བྱ་བའང་མདོར་བསྡུ་ན། ད་བླ་མེད་ཀྱི་ཆོ་ག་གང་ཡང་རུང་བ་ཟེར་ན་བླ་མ་མཆོད་པ་རྒྱས་པར་བྱས་ན་དེའི་ཁ་སང་དེ་ལྷར་བསྐྱེད། ལྷར་བསྐྱེད་ཚར་སོང་ན་དེ་ནས་ནང་མཆོད་བྱིན་གྱིས་རློབ། དེ་ནས་གཞན་ནི་མཆོད་པ་བྱིན་གྱིས་རློབ། འོ་དེ་འདྲ་བྱས་ན་འགྲིག་གི་རེད། དེ་འདྲ་ཁོམ་གྱི་མི་འདུག་ན་ཨོཾ་ཨཱཿ་ཧཱུྃ་ལན་གསུམ་བརྗོད་བྱས་བྱིན་གྱིས་རློབ་ན་འགྲིག་གི་རེད། མདོར་བསྡུ་ན་ཨོཾ་ཨཱཿ་ཧཱུྃ་ལན་གསུམ་བརྗོད་པས་ངོ་བོ་ཡེ་ཤེས་ལ། མཆོད་པ་ག་རེ་ཕུལ་བ་ཡིན་ནའི་མཆོད་པ་ཚང་མ་དག་གི་ངོ་བོ་དེ་བདེ་སྟོང་གཉིས་སུ་མེད་པའི་ཡེ་ཤེས་ཀྱི་ངོ་བོ་ཡིན་བསམ་བསམ་རང་བྱེད། ངོ་བོ་ཡེ་ཤེས་ལ་ཟེར་དེ་རེད། རྣམ་པ་དེ་ཡིན་ན་མཆོད་པ་ཡི་རྣམ་པ། ནང་མཆོད་ཅེས། མཆོད་པ་དེ་ལ་ནང་གི་མཆོད་པ་དང་ཕྱིའི་མཆོད་པ་གཉིས་ཡོད་རེད་པ་ད་ནང་མཆོད་དང་མཆོད་རྫས་སོ་སོ་ཡི་རྣམ་པ། ད་བྱེད་ལས་དེ་ཡིན་ན་དབང་པོ་ཕུལ་ས་ཀྱི་ཡུལ་དེའི་དབང་པོ་དྲུག་གི་ཟག་མེད་ཀྱི་བདེ་བ་སྐྱེད་ཐུབ་ཀྱི། འོ་དེ་འདྲའི་ངོ་བོ་ཅིག་ལ་འགྱུར་སོང་བསམ་བསམ་རང་བྱེད། དབང་པོ་དྲུག་གི་སྤྱོད་ཡུལ་དུ་བདེ་སྟོང་གི་ཡེ་ཤེས་ཁྱད་པར་ཅན་སྐྱེད་པས་གསར་དུ་བར་སྣང་ནམ་མཁའ་ཆོས་སྟོང་གིས་ཡོངས་སུ་ཁྱོད་པའི་ཕྱི་ནང་གསང་བའི་ཆོས་ཁྲིའི་དམ་ཚིག་ཅི་མཛད་བསམ་གྱིས་མི་ཁྱབ་པས་དགོངས་བར་བགྱིའོ་ཞེས་གསུངས་ལ། དངོས་གཞི་ནི། ཚིགས་སུ་བཅད་པའི་སྒོ་ནས་བརྗོད་ན། འགྱོད་པ་བདེ་བས། འགྱོད་པ་བདེ་བས་ཡིད་མ་ཡིད་པར། དེ་ལྟར་འདོན་ཞེས། དོན་དགོངས་ལ་ཡོངས་སུ་སློང་བར་བྱའོ་ཞེས་དང་དངོས་གཞི་ཁབ་ཀྱི་ལེའུ་རེད། དེ་ཡན་ཆད་དེ་སྤེལ་བྱེད་བློ་གཟུ་ཤེས་བརྒྱད་ཚེ་གང་ལ་གསུངས་ཡང་དེ་ལ་ནི། རྒྱལ་སྲས་ཁྱད་པར་ཅན་གྱི་མགུར་ནི་སྤྱོད་འབྲུ་གསེར་གྱི་ཚེར་མའི་གཞི་བྱ་ར་རང་ལྷ་ཡི་རྣལ་འབྱོར་དང་འབྲེལ་བའི་སྒོ་ནས་ཟེར་ཏེ་མ་ཐུབ་གསུང་བའི་མོར་བ། ཨོ་དེ་ལ་ཡི་དམ་ཁྱེད་ཐུགས་གསང་ཆེན་ཡེ་ཤེས་ཡིན། གསུང་བྱ་ཁྱེད་ཚོ་དེ་པ་ར་དེ་སྔོན་འགྲོ་ཚེ་ཚེ་ཁྱེད་ཀྱི་ནི་བཅུ་པོ་རེད། ད་བླ་མ་མཆོད་པ་དངོས་གཞི་དེ་ཚོ་དེ་ནས་འགོ་བཙུགས་རེད། བདེ་སྟོང་དབྱེར་མེད་ལྷ་ལམ་ཡངས་པར་ཀུན་བཟང་མཆོད་སྤྲིན་འཁྲིགས་པའི་དབུས་ཟེར་དེ་ད་གིན་བཤད་ཚར་པ་རེད་པ་བདེ་སྟོང་དབྱེར་མེད་ཟེར་དེ་བཤད་ཚར་བ་བྱས། ཀུན་བཟང་མཆོད་སྤྲིན་ཟེར་དེ་བདེ་སྟོང་དབྱེར་མེད་ཀྱི་ངོ་བོ་བདེ་སྟོང་དབྱེར་མེད་ཀྱི་ཡེ་ཤེས་ཀྱི་ངོ་བོ་མཆོད་རྫས་ལ་རྣམ་པར་ཤར་བ་ཡིན་ཙང་ཀུན་བཟང་ཟེར། ཀུན་བཟང་ཟེར་ཁོ་རང་རང་གི་ཐོག་མར་དགེ་བ་བར་དུ་དགེ་བ་ཐ་མ་དགེ་བ་དེ་ཡིན་ཙང་ཀུན་བཟང་ཟེར། ཀུན་ཏུ་བཟང་པོའི་འོད་ཟེར་དག་ཀུན་ནས་འཕྲོ་ལ་ཕྱག་འཚལ་ལོ་ཟེར་གྱི་འདུག་པ། ཀུན་ཏུ་བཟང་པོ་ཟེར་མཁན་དེ་སངས་རྒྱས་ཀྱི་སྐུ་དེ་ལ་ཀུན་ཏུ་བཟང་པོ་ཟེར་བ། སངས་རྒྱས་ཀྱི་སྐུ་དེ་ནི་སེམས་ཅན་ལ་ཕན་པ་འབའ་ཞིག་མ་གཏོགས་གནོད་པ་ཅུང་ཟད་བྱེད་ཀྱི་མེད་པ་ཡིན་ཙང་དེ་ལ་ཀུན་ཏུ་བཟང་པོ་ཟེར་ལབ། ཀུན་ཏུ་བཟང་པོ་ཟེར།

ཡང་ན་སངས་རྒྱས་བཀོད་ཀྱི་ངོ་བོ་ཉིད་ཅེས་པའི་མཚམས་འདིར་ནི་རྣམ་པ་ཐུགས་ཀ་ཕྱག་མཐའ་རྡོ་རྗེ་འཆང་ཞལ་གྱི་ཕྱག་གཉིས་སྐུ་མདོག་སྔོ་རྡོ་དྲི་བཟང་ནི་གཡས་བྱོན་མ་ཅིག་ལྷན་ཅིག་བདེ་དང་རོལ་པའི་རྗེས་གནང་མོ་རི་ཅན་བརྒྱད་ཀྱི་ཁྲི་ཞེས་ལྷ་མཛེས་དག་གི་ན་བཟའ་ལོ་བཞི་པ་ཀློག་ཏུ་བཏུས་ནས་འགྱུར། སོ་སོའི་ག་རེ་ཀློག་འདོད་ཡོད་པ་ཡིན་ནའི་རྒྱུད་ཆོས་སྐུ་རེད། སངས་རྒྱས་བཀོད་ཀྱི་ངོ་བོ་ཉིད་ས་དེ་ཡི་ཁབ་ཚུལ་དེ་ན་ལ། རྣམ་པ་ཕྱག་མཐའ་རྡོ་རྗེ་འཆང་བ་ཞལ་གྱི་ཕྱག་གཉིས་སྐུ་མདོག་སྔོ་སེར་ཏོག་སེར་གྱི་ནི་འགྲིག་རེད།

བླ་མ་བློ་གཟུགས་མཐོང་རྡོ་རྗེ་མཆོག་རང་གི་རྩ་བའི་བླ་མ་ཀྱི་ཕུང་པོ་རྣམ་པར་དག་པའི་ཕུང་པོ་ལྔ་པོ་དེ་ཡིས་ན་བདེ་གཤེགས་ལྔ་ཡི་ངང་བརྒྱུད་པ། ཁམས་བཞི་པོ་དེ་ཡིས་ན་ཡོངས་བཞེས་ཀྱི་ངང་བརྒྱུད་པ། ཁམས་བཞི་ཡོངས་བརྒྱུད། སྐྱེ་འཆི་དང་རྩ་བརྒྱུད་དུ་ཚེ་སྟོང་ཆེ་བྱང་ཆུབ་སེམས་དཔའི་ངང་ལ་བརྒྱུད་པ། སྐྱེ་འཆི་རྩ་བརྒྱུད་ཚེ་སྣང་བྱང་ཆུབ་སེམས་དཔའ་ལྔ། དཔའ་བོ་དགྲ་བཅོམ་ཉི་ཁྲི་གཅིག་དང་ཡི་ལ་ཁྲོ་བོ་དབོན་པོ་གཉིས་འོད་ཟེར་ཕྱོགས་བཅུ་སྣོད་བཅུད་སྲུང་བ་འཇིག་རྟེན་པ་ན་ཞབས་ཀྱིས་བདེག། འཇིག་རྟེན་པ་ན་ཞབས་ཀྱིས་བདེག་ཟེར་ཏེ་བདག་གིས་བཤད་ཚུལ་མི་འདྲ་གསུངས་དང། དེའི་ནང་ནས་ང་རང་ཚོ་དག་མི་མངའ། བྱས་པ་ཡིན་ན་ད་འཇིག་རྟེན་པའི་ལྷ། བརྒྱ་བྱིན་དང་ཚངས་པ་དང་དབང་ཕྱུག་ཆེན་པོ་དང་ཁྱབ་འཇུག་དང་གཞོན་ནུ་གདོང་དྲུག་དང་དྲག་པོ་ལ་སོགས་པ། འཇིག་རྟེན་པའི་ལྷ་ཆེན་པོ་མཐུ་བོ་ཆེ་ཞེ་དྲག་ཆེན་པོ་དེ་ཚོ་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གི་ཞབས་ཀྱི་པད་མ་ལ་དེ་ནས་སྤྱི་གཙུག་བཏུད་པ་ཙམ་ཡང་མི་ཡོད་པ། ཨོ་དེ་གཅིག་མ། དེ་འདྲ་གཅིག་མ་གཏོགས་ཡོད་མ་རེད་ཟེར་དེ་རེད།

མཐོང་མ་མཐོང་གི་སྤྱོད་རོ། འོ་དེ་མཐོང་མ་མཐོང་བའི་དེ་མཐོང་བའི་ངང་གྱུར་པ་དེ་ལ་རང་བཞིན་གཅིག་པུའི་ངང་ནས་སྤྱོད་དོ། ཡིན་པ་ཅན་ནི་ཐག་རིང་པོ་ཅིག་ནས་ཚུར་ཕེབས་དེ་འདྲ་མ་ཡིན་པ། མདུན་དེ་ན་ཡོད་ཀྱི་ཡོད་ཀྱི་ལ་ནི་གསལ་རེ་མཐོང་ཡག་དེ། ད་གིན་ཟེར་རྗེ་བཙུན་བྱམས་པ་མགོན་པོ་ནི་འཕགས་པ་ཐོགས་མེད་ཁྲིས་ལ་ཡོད་ཡོད་པ་རེད་བ། ཡོད་ཡོད་པ་རེད་དེ་འཕགས་པ་ཐོགས་མེད་གཟིགས་ཀྱི་མ་རེད། ལྷ་སྲུང་སྣང་བརྟག་ཅི་ཚར་སོང་ན་འཕགས་པ་ཐོགས་མེད་ལ་མངོན་སུམ་དུ་བསྟན་པ་རེད་བ།

བསྒོམས་པ་དང་འདྲ་ཡེ་ཤེས་པ་ནི་སྤྱན་དྲངས་རྒྱུ་རེད་ཟེར་ཏེ་སྐུ་ལ་སྤྱན་དྲངས་ཀྱི་ཡིན། དེ་ནས་བྱས་ནས་ཕུན་ཚོགས་བདེ་ལེགས་ཟེར་ནས་མི་འདུག་ཆོས་རྣམས་རང་བཞིན་ཟེར་ནས་མི་འདུག་སོགས་འདོན་བྱས་ནས་ཡེ་ཤེས་པ་སྤྱན་དྲངས་ནས་དམ་ཚིག་པ་ལ་མར་བསྟིམས་ཙ་ན་ཛ་ཧཱུྃ་བཾ་ཧོ་ཞེས་ཨོ་སོ་བྱས་ནས་སྟོབས་བདེ་བ་དང། སེམས་ནི་ཆགས་བདེ་འདྲ་བྱེད་པ་རེད། ད་ལྟ་དེ་རང་བཞིན་གནས་ནས་ཡེ་ཤེས་པ་རྣམས་སྤྱན་དྲངས་དབྱེར་མེད་བརྟན་པར་གྱུར་ཟེར་དབྱེར་མེད་དུ་བརྟན་ཚར་ནས་སླར་ཡང་དེ་ནས་ཡང་ཡེ་ཤེས་པ་ཡར་ལངས་ཤིང་སེར་སྐྱའི་བཟོ་ལྟ་འདྲ་བྱེད་སྤྱན་དྲངས་པའི་བཟོ་ལྟ་འདྲ་བྱེད། བཙན་བྱོལ་བླ་མ་ཕན་ཚུགས་དེ་ལས་རྒྱ་མིའི་དུས་གསུམ་གྱི་བཙན་བྱོལ་བླ་མ་ཡིད་དུ་བཀོད་ཆོས་སུ་སྤོ་བོ་མཁའ་འགྲོའི་ཤུགས་འབྱོར་གསུང་ཚོགས་ཀྱི་མཐུས་ཆོས་དབང་གི་བདེ་གཤེགས་བསྟན་འཕེལ་གྱི་ཆོས་སྣང་རང་བྱུང་འགྲོ་འོང་སྐུ་འདྲ་ཡི། སྣ་ཚོགས་གདུལ་བྱ་གསུམ་པ་ཇི་བཞིན་དུ་སྐྱེ་ཡང་བྱ་བའི་སྤྱན་གཟིགས་ཕྲིན་ལས་ཀྱི་སྐྱབས་མགོན་དམ་པའི་ཁུར་གྱི་བཤད་སྲོལ་སུད་སི་ཨོ་ཏི་སི་དྲང་ཐིག་མཁས་གྲུབ་སུམ་བརྒྱའི་ཡེ་ཤེས་ཡིས་གསུངས་ཏེ་སུས་བསྟོད་པ་སྐྱོ་བའི་ཡུམ་འདྲ། སུ་ཡིས་ཁྲི་ཚེ་ཚེ་ལས་བྱས་ཡོད་སྐྱབས་མགོན་སྟོང་པའི་སྐུ་ཆེ་ཞེས་གསོལ་དབང་མོ་གོ་རིན་པོ་དང་བུ་སྟོད་ས་ཐོག་དུ་མ་པ་ལ་ས་པ་རི་བ་རི་ཡན་ཡན་བཛྲ་འོང་འབར་འོང་ཡེ་ཤེས་པ་དང་ཚེ་དཔག་ཏུ་གཉིས་སུ་མེད་པར་འགྱུར་ཡོད་དེ་ལྟ་བུའི་ཚུལ་གྱིས་བླ་མ་ཐོག་རྡོ་རྗེ་འཆང་གཡས་མན་དུ་བལྟ་བ་ནི། རྒྱུད་མང་པོ་ཡི་དགོངས་པ་ལྟར་བླ་མ་ལྔ་མཆོད་པ། ལྷོ་པའི་དོན་དུ་མདོ་འཛིན་གྱི་ཐ་དད་པ་ནི་མི་རྟག་གོ་ཞེས་གསུངས་པ་ལྟར་ཡིད་ལ། དེ་ཡང་ཕུང་སོང་ལྔ། རིགས་ལྔ་སོགས་སུ་བསྒོམ་པ་ནི་རྒྱུད་རྡོ་རྗེ་ཕྲེང་བ་ལས་རྡོ་རྗེ་སློབ་དཔོན་ལུས་འདི་ལ་རྒྱལ་བའི་སྐུ་ནི་རྒྱལ་བའི་སྐུ་ནི་རིམ་བཞིན་གནས་ཟེར་ཞེས་སོགས་གསུངས་པའི་དོན་ཡིན་པ་དང། ཚོགས་ཞིང་གསལ་བཏབ། ཡེ་ཤེས་པ་དགུག་གཞུག་དང། སྐྱབས་གསུམ་ཀུན་འདུས་པའི་སྐྱབས་གསུམ་ཀུན་འདུས་པའི་བདག་ཉིད་དུ་མོས་པ། དུང་གཏོང་བར་བྱ། དེ་ནས་མགོན་པོ་ཀླུ་སྒྲུབ་ཀྱིས་རིམ་ལྔར་མཆོད་པ་ཐམས་ཅད་ཡོངས་སྤངས་ནས་བླ་མ་མཆོད་པ་ཡང་དག་བརྩམ། དེ་མཉེས་པས་ནི་ཀུན་མཁྱེན་གྱི་ཡེ་ཤེས་མཆོག་ནི་ཐོབ་པར་འགྱུར་ཞེས་སངས་རྒྱས་བྱང་སེམས་གཞན་ཐམས་ཅད་མཆོད་པ་ལས་བླ་མ་སྤྱོད་པ་དོན་ཆེ་བར་གསུངས་པ། གསུམ་པ་ལ། ཉིན་ཤས་གྲངས་ནས། ཡན་ལག་དོད་པ། འབུལ་བས་ཐོག་མར་ཕྱག་འཚལ་བ་ནི་གང་གི་དུས་ཀྱི་བདེ་བ་ཆེན་པོ་ཡི་སྐུ་གསུང་མགོན་པོ་ཆོས་ཀྱི་སྐྱེས་ཆེན་ལ། སྲིད་མཛད་བླ་མ་རིག་བྱེད་སྟག་ཕུ་གུ་རྡོ་རྗེ་སྐྱིད་ཤོད་པས་མི་ཕྱག་འཚལ་ལོ། རང་བྱུང་རྒྱལ་བ་བཀོད་ཀྱི་ཡེ་ཤེས་ནི། དང་པོ་དེ་ཡིན་ན་བླ་མ་ལོངས་སྤྱོད་རྫོགས་པའི་སྐུ་ལས་བལྟར་མི་ཕྱག་འཚལ་བ་དེ་ཆད། གཉིས་པ་དེ་ཡིན་ན་བླ་མ་སྤྲུལ་པའི་སྐུ་ལས་བལྟར་མི་ཕྱག་འཚལ་བ་དེ་ཆད་རང་བྱུང་རྒྱལ་བའི་བཀོད་ཀྱི་ཡེ་ཤེས་ནི། དགོངས་འདུས་ཅི་ཡང་བྱ་བའི་ཐབས་མཁས་མཆོག་གསལ། ག་རེ་འདུལ་དགོས་དོན་ན་གང་ལ་གང་འཚམས་ཀྱི་ཕར་སྤྲུལ་པ་དེ་བྱས་ནས་སྤྲུལ་པ་དེ་ཡིན་ན་སྤྲུལ་སྐུ་གི་བདག་ཉིད་རེད། ཐབས་མཁས་མཆོག་ཟེར། ངུར་སྨྲིག་འཛིན་པའི་གར་གྱིས་རྣམ་རོལ་བ་ཟེར་ད་རེས་ང་ལ་ནི་ངུར་སྨྲིག་འཛིན་པའི་རྣམ་པ་བསྟན་བྱས་ནས་ང་འདུལ་གར་ཕེབས་པ་དེ་བཀའ་དྲིན་ཆེན་པོ་རེད་སོ་སོ་རང་གིས། སྐྱབས་མགོན་དམ་པའི་ཞབས་ལ་ཕྱག་འཚལ་ལོ། ཉེས་ཀུན་བག་ཆགས་བཅས་པ་དྲུངས་ཕྱུང་ཞིང་དཔག་མེད་ཡོན་ཏན་རིན་ཆེན་ཚོགས་ཀྱི་གཏེར་ཕན་བདེ་མ་ལུས་འབྱུང་བའི་སྒོ་གཅིག་པུ། རྗེ་བཙུན་བླ་མའི་ཞབས་ལ་ཕྱག་འཚལ་ལོ་ཟེར་བླ་མ་ཆོས་ཀྱི་སྐུ་ལ་བལྟས་ནས་ཕྱག་འཚལ་བ་དེ། ལྷར་བཅས་སྟོན་པ་སངས་རྒྱས་ཀུན་གྱི་དངོས་བརྒྱད་ཁྲི་བཞི་སྟོང་དམ་ཆོས་འབྱུང་བའི་གནས། འཕགས་ཚོགས་ཀུན་གྱི་དབུས་ན་ལྷང་ངེ་བ་དྲིན་ཅན་བླ་མ་རྣམས་ལ་ཕྱག་འཚལ་ལོ། ཟེར་བླ་མ་མཆོག་གསུམ་མ་ལུས་པའི་བདག་ཉིད་དུ་བལྟས་ནས་ཕྱག་འཚལ་བ་དེ་བྱས། དུས་གསུམ་ཕྱོགས་བཅུར་བཞུགས་པའི་བླ་མ་དང་རིན་ཆེན་མཆོག་གསུམ་ཕྱག་འོས་ཐམས་ཅད་ལ་དད་ཅིང་མོས་པས་བསྟོད་དབྱངས་རྒྱ་མཚོར་བཅས་ཞིང་རྡུལ་མཉམ་པའི་ལུས་སྤྲུལ་ཕྱག་འཚལ་ལོ་ཞེས་སྒོ་གསུམ་གུས་པ་ཡིས་ཕྱག་འཚལ་ནས། མཆོད་པ་འབུལ་བ་ནི་ཟེར་མཆོད་པ་ཡི་འཁོར་གསུམ་པོ་རྣམ་པར་མི་རྟོག་པའི་བདེ་སྟོང་དབྱེར་མེད་ཀྱི་བདག་ཉིད་དུ་རྒྱས་བཏབ་ནས་འབུལ་བ་ནི་ཟེར། ཧོར་གཙོ་བཅས་ཀྱིས་ནི་དེ་བར་དུ་སླེབས་བྱ། ཞིང་རྡུལ་མཉམ་པའི་ལུས་སྤྲུལ་ཕྱག་འཚལ་ལོ། ཟེར་ཚེ་ཕྱག་འཚལ་བའི་ཡུལ་ལ། བླ་མ་དང་ཡི་དམ་དང་སངས་རྒྱས་དང། བྱང་ཆུབ་སེམས་དཔའ་ཉན་རང་དཔའ་བོ་མཁའ་འགྲོ་ཆོས་སྐྱོང་སྲུང་མ་ཚང་མ་དང་བཅས་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གི་བདག་ཉིད་ཡིད་གསང་གསལ་ལ་མོས་བྱས་དེ་ལ་བཏགས་བྱས་ནས་ནི་ཕྱག་འཚལ་བ། ཟེར་ནས་ད་མཆོད་པ་ཕུལ་བའི་ཡུལ་ལ་ཐིག་ལེའི་དར་སྒོ་དག་དེས་བཞག་གོ་མི་འགྲོ། མྱུར་བ་ཉིད་དུ་སངས་རྒྱས་ཀྱི་སར་འཁྲིད་པར་བྱ་བའི་གཟུངས་མང་ལ་མི་གནོད་རྒྱུ་ནི་གང་བཤད་པར་བྱ་བའི་ཆོས་སོ། དེ་ལ་ཡང་དེ་ནས་ས་བཅད་ཀྱི་དབང་དུ་བྱས་ན། གདམས་པའི་ཁུངས་བཤད་པ་དང་གདམས་པའི་ཆེ་བ་བཤད་པ་གདམས་པ་ཉམས་སུ་ལེན་ཚུལ་བཤད་པ་གསུམ་ཡོད་པའི་སྒོ་ནས་དང་པོ་གཉིས་པོ་དེ་སོང་ཟིན་པ་ཡིན། ད་གདམས་པ་ཇི་ལྟར་ཉམས་སུ་བླང་བའི་ཚུལ་དེ་ལ་ཡང་དེ་ནས་སྔོན་འགྲོ་སུ་ཇི་ལྟར་བྱ་བ་དང་དངོས་གཞི་ཇི་ལྟར་བྱ་བ་ཟེར་གཉིས་ཡིན་ན་ནི་ད་སྔོན་འགྲོ་དེ་ལ་སྤྱི་ཡི་སྔོན་འགྲོ་དང། ཁྱད་པར་གྱི་སྔོན་འགྲོ་ཟེར་གཉིས་ཀ་སོང་ཟིན་པ་རེད། ད་དངོས་གཞི་ཇི་ལྟར་བྱ་བའི་ཚུལ་དེ་ལ། དེ་ནས། བླ་མ་ལྷ་ཚོགས་ཚོགས་ཞིང་བསྐྱེད། དེ་ནས་གཙོ་བོ་ལས་གསལ་བཏབ་པ་དང། དེ་ལ་མཆོད་པ་ཕུལ་བ་དང། དེ་ལ་དེ་ནས་རྩེ་གཅིག་ཏུ་གསོལ་བ་འདེབས་པ། དེ་ནས་ལམ་ཡོངས་རྫོགས་ལ་བཤར་སྒོམ་གྱི་ཚུལ་དུ་བྱིན་རླབས་སྤུངས་ཞུ་བྱ་བ། ཞེས་བྱ། དེ་བཞི་ཡིན་ན་ནི་དང་དང་པོ་དེས་ཕལ་ཆེར་ཚར་བཅད། མེ་དང་དབྱེར་མེད་བསྲེས་དེ་ནི་མ་གོ་ཚུལ་གྱིས་ནི་དང།

དང་བཅས་པ་བསྐྱེད་ཅིང་དེ་ནས་ཡེ་ཤེས་པ་སྤྱན་འདྲེན་ཡོད་དེ། ཚོགས་ཞིང་དེ་དག་གི་དེ་ནས་ཐུགས་ཀ་ནས་འོད་ཟེར་ལྕགས་ཀྱུ་ལྟ་བུ་འཕྲོས། ལྕགས་ཀྱུ་ལྟ་བུ་འཕྲོས་བྱས་ནི་སངས་རྒྱས་ཀྱི་ཞིང་ཁམས་དཔག་ཏུ་མེད་པ་ལ་ཕྱིན་བྱས་ནས་ནི་སངས་རྒྱས་རེ་རེ་གི་ཐུགས་ཀ་ནས་ཀྱང་དེ་ལྟ་བུ་དམ་ཚིག་པའི་ཚོགས་ཞིང་དེ་དང་འདྲ་བ་ཅིག་ཡེ་ཤེས་པའི་ཚོགས་ཞིང་ཆ་ཚང་ཆ་ཚང་སྤྱན་དྲངས་བྱས་ནས་ནི་མར་ཛཿ་ཧཱུྃ་བཾ་ཧོཿ་ཟེར་ནས་མར་བསྟིམས་པ་ཅིག་བྱས། ཨོ་ཏི།